ང་པདྨ་བདེ་ཆེན་ཡིན། བཀྲ་ཤིས་བདེ་ལེགས། ད་རིང་གི་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་བུད་མེད་གསར་འགོད་པ་གཉིས་ཀྱིས་གོ་སྒྲིག་ཞུས་པའི་འཕེལ་རྒྱས་གླེང་མོལ Podcast གི་ལེ་ཚན་འདིའི་ནང་རྒྱ་གར Dehradun ཁུལ་གྱི Clement Town བོད་མིའི་གཞིས་ཆགས་ནང་རྟེན་གཞི་བྱས་པའི་བྱེས་ཀྱི་བཀྲ་ཤིས་འཁྱིལ་དགོན་པའི་དགེ་འདུན་པ་ཚོགས་ཁག་ཅིག་ཨ་ནེ་འདི་ག་ཨ་མི་རི་ཀའི་ནང་སྐོར་སྐྱོད་ལ་ཕེབས་པ་དང་བསྟུན་བྱས་ཨ་ནེ་ཁོང་རྣམ་པའི་མཛད་འཆར་སྤྱི་དང་ཨ་ནེ་ལྷག་པར་དུ་ཁོང་རྣམ་པའི་དཀྱིལ་འཁོར་བཞེངས་པའི་ལོ་རྒྱུས་དང་དགེ་མཚན། ཕན་ཡོན་སོགས་ཀྱི་སྐོར་ལ་གླེང་མོལ་ཞུ་གི་ཡིན། ཨ་ནེ། གླེང་མོལ་ཞུ་ཡུལ། དེང་སང་ཨ་རིའི་ནང་སྐོར་སྐྱོད་གནང་བཞིན་པ། བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་དགོན་པའི་རྒན་བློ་བཟང་འཇམ་དབྱངས་ལགས་ཡིན། རྒན་བློ་བཟང་འཇམ་དབྱངས་ལགས་བཀྲ་ཤིས་བདེ་ལེགས། ཨོ་བཀྲ་ཤིས་བདེ་ལེགས་ཡ། ལགས་སོ། ད་རྒན་ལགས་ཡ། ད་ཐོག་མར་དེ་ལ་ཡ། བཀའ་འདྲི་ཞུ་ཡ་ལ། ཨ་ནི་ད་རེས་འདི་གར་བྱེས་ཀྱི་བླ་བྲང། བཀྲ་ཤིས་འཁྱིལ་གྱི་དགེ་འདུན་པ་ག་ཚོད་ཕེབས་ཡོད་དང་ཨ་ནི་དེ་བཞིན་ད་རེས་ཨ་རིའི་ནང་ཁྱེད་རྣམ་པས་ཨ་ནི་སྐོར་སྐྱོད་གནང་བཞིན་པ་འདི་སྐོར་ལ་ཡང་ངོ་སྤྲོད་འབིགས་ཅིག་གནང་དང། ལགས་སོ། ང་ཚོ་ད་ད་ལྟ་ང་ཚོ་དགེ་འདུན་པ་ད་ལོ tour འདི་ལ་ནི་གྲྭ་པ་ལྔ་ཙམ་ཕེབས་ཡོད་རེད། ཨ་ནི་ད་ང་ཚོ tour འདི་ད

ད་ལྟ་ཀིང་སི་ཀྲོང་ལ་དེ་གཅིག་ང་ཚོ་ཆུ་ཚོད་གཅིག་གཅིག་འུ་གཟུགས་ཆད་ཀྱི་ད་གཅིག་ཆ་ཤས་རོགས་དེང་སྐོར་འདི་ལ་ཕེབས་རེ་ཡིན་ན་ང་ཚོ tour ནག་ལོ་ལ་གྲགས་སྔ་མོ་དེ་ཡིན་པ་རེད།
ལོ་ལེས་ཨེ་ནི་རྣམ་པ་ཚོས་ད་ལྟ་དོ་སྐོར་སྐྱོད་ལ་ཕེབས་ཨེ་ནི་འགྲེམས་སྟོན་ཁང་ཡིན་ནའི་རེད་ཡེ་ཤུ་གི་མཆོད་ཁང་དེ་འདྲ་ཡིན་ནའི་རེད་ཨེ་ནི་དེ་ཨེ་སློབ་གྲྭ་དང་དེ་འདྲའི་ནང་ལ་ཡ་ཕེབས་བྱས་ནི། ད་ཕྱི་རྒྱལ་གྱི་སྤྱི་ཚོགས་ནང་ལ་ནང་ཆོས་ངོ་སྤྲོད་དང། ཡང་བོད་པའི་རིག་གཞུང་གི་ད་ཐོག་ལ་ཡང་བཀའ་སློབ་དང་དེ་འདྲ་གནང་གི་ཡོད་རེད་བྱས་ཙང་དེ་ཚོའི་ཐོག་ལ་ནི། ཕྱི་རྒྱལ་བ་ཚོ་དང། ཕྱི་རྒྱལ་བ་ཚོས་དོ་སྣང་ག་འདྲ་གནང་གི་འདུག་ད་ག་ནང་བཞིན་ཡང་རྣམ་པ་ཚོ་བོད་མི་ཡོད་སའི་གི་ས་ཆ་ཁག་ཅིག་ལ་དེ་འདྲ་ཕེབས་བྱས་དཀྱིལ་འཁོར་བཞེངས་པ་དཔེར་འདི་འདི་ག་ཨ་མི་རི་ཀའི་རྒྱལ་ས Washington ནང་ལ་ཡིན་ནའི་རྣམ་པ་ཚོས་ནི་རྗེ་བཙུན་འཕགས་མ་སྒྲོལ་མའི་དཀྱིལ་འཁོར་ཅིག་བཞེངས་པ་རེད།

དཔེར་ན་ང་ཚོ་ཡེ་ཤུ་ཀྱི་ད Church དང་མཐོ་སློབ་དང་ནི་སློབ་གྲྭ་དེ་འདྲ་ཁག་ལ་མང་ཆེ་བ་ང་ཚོ་ད་ཞི་བདེའི་དཀྱིལ་འཁོར་ལ་ནི་ད་འདི་བཟོ་གི་རེད་ཨ་ནི་ད་ཁོ་རང་ཚོ་འདི་འགྲམ་ལ་ནི་བསྡད་བྱས་ནི་ང་རང་ཚོ་ད་འདི་དཀྱིལ་འཁོར་ད་བཞེངས་པའི་སྐབས་འདི་ལ་ནི་ཁོ་རང་ཚོ་སྒོམ་རྒྱག་ཡ་དང་ཨ་ནི་ད་ཅིག་ཁོ་རང་ཚོ་གི་སོ་སོ་སྒེར་གྱི་ཉམས་ལེན་བྱེད་ཡ་འདྲ་པོ་དང།

སློབ་གྲྭ། ད་སློབ་གྲྭ་ལ་སྤུ་གུ་ཚོ་ལ་བར་ད་ལོ་བཞི་ལྔ་ནས་བཟུང་སྟེ། འཛིན་གྲྭ་བཅུ་གཉིས་བར་དུ་འདུག་ཨ། ཕ་གིར་ང་ཚོ་ཉི་མ་དང་པོ་འདི་ལ་ང་ཚོ་ཕར་འགྲོ་དུས་ཀ་ལ་ནི་ཁོ་རང་ཚོ་གིས་ད། འདི་སློབ་གྲྭ་འདི་ནང་ལ་ད་ལྟ་བར་དུ་འདི་ད་ང་ཚོ་དགེ་འདུན་པ་ཕལ་ཆེར་འདི་ད་ང་ཚོ་ཐེངས་མ་དང་པོ་རེད་ཤག་ཨ་ནི་ཁོ་ཚོ་འདི་སྔོན་ལ་ནི་གྲྭ་པ་འདི་འདྲའི་གས་མཐོང་མི་འདུག་ཨ་ང་ཚོ་ཕར་འགྲོ་དུས་ཀ་ནི་ཉི་མ་དང་པོ་འདི་འདྲའི་ད་དཀྱིལ་འཁོར་འདི་འདྲའི་འགོ་བཙུགས་ཡོང་དུས་སྐབས་ལ་ནི། མི་དཔེ་ཉུང་ཉུང་རེ་ཞིག་དོ་སྣང་བྱེད་མཁན་ནི་བསླབ་གྲྭ་གི་ད་དགེ་རྒན་འདི་ཚོ་གི་སོ་སོ་གི་ད་འཛིན་གྲྭ་ནང་གི་སྤུ་གོ་འདི་ཚོ་ད་ཁྲིད་ནི། ང་ཚོ་འགྲམ་ལ་སྐོར་ར་འདྲ་བ་ཅག་ཡོད་འདྲ་བྱས་ད་ཉི་མ་དང་པོ་སྤུ་གོ་འདི་ཚོ་ཅིག་མཐོང་ཡོང་དུས་སྐབས་ལ་ནི་ཡང་བྱོས་ཡང་བྱོས་ལབ་ཡག་འདྲ་བོ། ད་རྗེས་ལ་ཁོ་རང་ཚོའི་སློབ་གྲོགས་འདི་ཚོ་ཡིན་ན་ཁོ་རང་ཚོ་ཡི་དགེ་རྒན་ལགས་ང་ཚོ་ཕ་གིར་ཅིག་དཀྱིལ་འཁོར་ལྟ་གར་འགྲོ་གི་ཡིན་གྲྭ་བ་འདི་ཚོ་ཅིག་ལྟ་གར་འགྲོ་གི་ཡིན་ད་ལབ་ཡག་ད་འཛིན་གྲྭའི་ད་ནི་མཐའ་མ་འདི་ལ་ང་ཚོ་མཇུག་སྡོམ་ཉི་མ་འདི་ལ་མི་མང་པོ་ཞེ་པོ་ཅིག་ད་ཕལ་ཆེར་མི་བཞི་བརྒྱ་ལྔ་བརྒྱ་ཟིན་བྱས་ནས་འདི་འདྲས་བྱུང་ཡོད་རེད་ཨ་ནི་ཁོ་རང་ཚོ་ད་དངོས་གནས་དོ་སྣང་དཔེ་ཡག་པོ་བྱེད་ཀྱི་འདུག་ཨ་ནི། ད་ང་ཚོ་འགྲོ་ས་དེ་ཡང་བོད་པའི་གི་ཨ་ནི་ད་ཚོགས་པ་འདྲ་བོ་ལ་བོ་ར་ད་འདི་འདྲས་སྤྱི་ཁང་ནང་ལ་ཡང་མང་པོ་འགྲོ་ཡོད་རེད་ཨ་ནི་མི་ནི་སོ་ཊ་བྱས་ཨ་ནི་ཡང་ཝིས་ཀོན་སིན་ལ་ཡང་ང་ཚོ་བོད་པའི་སྤྱི་ཁང་ནང་ལ་ལ་ཡང་སྤྱན་རས་གཟིགས་ཀྱི་དཀྱིལ་འཁོར་བཞེངས་བྱས་ཡང་འདི་ག་ལ་བོད་པ་དེ་ཚོ་གི་རྒྱབ་སྐྱོར་བྱེད་ཡག་འདྲ་བོ་དང་ནི་ཕྱོགས་ག་པར་འགྲོ་ན་ཡང་ད་རྒྱབ་སྐྱོར་དཔེ་ཡག་པོ་གནང་གི་འདུག། ལགས་སོ། ལགས་ལགས་སོ་ད་ལྟ་རྒན་གྱིས་གསུངས་གནང་སོང་ད། ད་དཀྱིལ་འཁོར་དེ་འདྲས་བཞེངས་པའི་སྐབས་ལ་ཡེ་ཤུའི་གི་ལྷ་ཁང་རེད་བསླབ་གྲྭ་རེད་མཐོ་རིམ་བསླབ་གྲྭ་དེ་ཚོའི་ད་ཨ་མི་རི་ཀའི་གི་ནང་ལ་ཡོད་པའི་མཐོ་རིམ་བསླབ་གྲྭ་དང་བསླབ་གྲྭ་ཁག་གི་ནང་ལ་ད། ཕྱི་རྒྱལ་གྱི་མི་སྣ་ཚོ་ལ་ཡང། ད་དོ་སྣང་ཡོང་ཡ་ཆེད་དུ་དཀྱིལ་འཁོར་བཞེངས་པའི་སྐབས་ལ་ཡང་ཞི་བདེའི་སྐོར་ལ་ཡང་དཀྱིལ་འཁོར་འདི་འདྲ་བཞེངས་གནང་གི་ཡོད། ཁོ་རང་ཚོ་དད་པ་ཡོད་མཁན་དེ་ཚོ་སྒོམ་བརྒྱབ་བྱས་དེ་འདྲ་ཞུ་གི་འདུག་གསུངས་སོང། ད་ག་ནང་བཞིན་བོད་པའི་སྤྱི་ཚོགས་ནང་ལ་ཕེབས་དུས་ཡང་ད་ལྟ་གོང་དུ། གཅིག་འདི་གསུངས་སོང་བ་ད་མི་ཤི་གན་དང། ད་ལྟ་བྷི་ལེ་ཝིས་ཀོན་སིན་དང། Wisconsin། དང་དེ་མི་ནི་སོ་ཊ་ལ་ཕེབས་དུས་ཡང་སྤྱན་རས་གཟིགས་ཀྱི་ཡི་དམ་གྱི་དཀྱིལ་འཁོར་བཞེངས་པ་དང་དེ་འདྲས་གནང་པ་རེད། ད་ལྟ་ཁྱེད་རང་ཚོས་དེ་མ་ཡིན་པ་ཨ་ནི་ད་ལྷ་དམ་ཡི་དམ་ག་རེ་ལྟ་བུའི་དཀྱིལ་འཁོར་བཞེངས་ཀྱི་ཡོད་དང་ཨ་ནི་དེ་འདྲས་བཞེངས་དགོས་པའི་དམིགས་ཡུལ་གཙོ་བོ་ག་རེ་ཡིན་ན།

ཨ་ནི་འདི་མ་ཡིན་པར་ཡང་མཚམས་མཚམས་ཡང་ད་ས་ཆ་ཁ་ཤས་ལ་ཡང་བླ་མ་འདི་འདྲ་ཕེབས་བྱས་ཡང་ང་ཚོ་ལ་ཡང་འབྲེལ་བ་འདི་འདྲ་བྱས་ནི་ཨ་ནི་ག་ལ་བར་ད་དབང་དང་འབྲེལ་བའི་ཅིག་དཀྱིལ་འཁོར་འདྲ་བོ་ཅིག་ད་དཔེར་ན་ན་ནིང་ལོ་འདྲ་བོ་ཡིན་ན་ང་ཚོ་ཉིས་སྟོང་བཅུ་དགུ་ལ་ང་ཚོ་ཨ་རི་ལ་ཡོང་དུས་སྐབས་ལ་ནི་ཤི་ཀ་གོ་ལ་ཡང་འདི་འབྲི་གུང། སྐྱབས་མགོན་ཆེ་ཚང་རིན་པོ་ཆེ་ཀྱིས་རྒྱལ་བ་མི་འཁྲུགས་པ་གི་དབང་ཅིག་གནང་རེད་ནི་འདི་སྐབས་འདི་ལ་ནི་ང་ཚོ་ཡང་རྒྱལ་བ་མི་འཁྲུགས་པ་གི་ནི་དཀྱིལ་འཁོར་འདྲ་བོ་འདི་འདྲའི་བཞེངས་བྱས་འདི་འདྲའི་བྱས་པ་རེད། ཨ་ནི་ད་དཀྱིལ་འཁོར་བཞེངས་དགོས་ཡག་རྒྱུ་མཚན་འདྲ་བོ་འདི། ད་དཔེར་ན་ཞི་བདེ་དཀྱིལ་འཁོར་འདྲ་བོ་ཅིག་ཡིན་ན་ཞི་བདེ་དཀྱིལ་འཁོར་འདི་ག་ནི་འཛམ་གླིང་ཡོངས་ལ་ད་ཞི་བདེ་ཡོང་ཡག་དང་ནི་ང་ཚོ་ལྷག་པར་དུ་ཞི་བདེ་དཀྱིལ་འཁོར་ནང་ལོགས་ལ་ཨ་ནི་དཀྱིལ་མ་ལ་ད་འཛམ་གླིང་གཅིག་བླུགས་བྱས་ཨ་ནི་འདི་སྒང་ལ་ནི་མཐུན་པ་སྤུན་བཞི་ཅིག་བླུགས་ཨ་ནི་འདི་རྗེས་ལ་ད་ང་ཚོ་འཛམ་གླིང་སྒང་གི་ད་ཆོས་ལུགས་ཆེན་པོ་བཅུ། ཨ་ཡིག་འདི་ཡིས་ནི་ང་ཚོ་ད་འདི Symbol འདྲ་བོ་འདི་མཚོན་རྟགས་འདྲ་བོ་འདི་བླུག་གི་ཡོད་རེད་ཨ་ནི་འདི་གཅིག་ལྟ་དུས་ག་ནི་མི་ཚང་མ་ཨིན་ཇི་འདི་ཚོ་སུ་སུ་གི་ཆོས་ལུགས་ཀྱི་འདི་འདི་ལྟ་ཡོང་དུས་ག་ནི་ཨ་ནི་ཁོ་རང་ཚོ་ཡང་དགའ་བོ་ཞེ་དྲག་བྱུང་གི་འདུག་ཨོ་ང་ཚོ་འདི་འདྲའི་ཨ་ནི་ཡང་ང་ཚོ་ཁ་སང་ཁྱེད་ནས་བསྡད་མ་ཡོང་གི་ལ་ཁིན་ཁྲ་ཁི་ལ་ང་ཚོ་བྷ་ཧ་ཡ་ལ་དེ་ཆོས་ལུགས་ཀྱི་དེ་སིམ་པོལ་ཅིག་བླུགས་འདུག་ག་ལ། ཨ་ནི་དེ་ལུང་པ་དེ་ལ་ཡང་བྷ་ཧ་ཡ་ཀྱི་མི་མང་པོ་ཡོད་ས་རེད་བ་ཁོ་ཚོ་ལས་བྱེད་དགའ་བོ་ཞེ་དྲག་བྱུང་གི་འདུག་ད་དེ་གཙོ་བོ་གཙོ་བོ་ད་སྤྱང་བོ་ཅེ་ཅི་གོང་ས་མཆོག་གི་ད་དམ་བཅའ་བཞི་ནང་ནས་ད་ང་ཚོ་འཛམ་གླིང་ཡོངས་ལ་ཞི་བདེ་སྤེལ་ཡ་དང་ཨ་ནི་ཆོས་ལུགས་མཐུན་སྒྲིལ་བྱེད་ཡ་འདྲ་བོ་དེ་ཡི་སྐོར་ཅིག་རེད་ཨ་ནི་བ་རུ་ལ་ང་ཚོ་ད་ཞི་བདེ་གི་ཆོས་ལུགས་དང་འབྲེལ་བའི་ཨ་ནི་ག་རེ་ལབ་ད་ཆོས་བརྒྱུད་ཆེན་པོ་ཅུས་ཀྱི་ཨ་ནི། འདི Symbolism ནོ། ནི་ཡང་ཁོ་རང་ཚོ་དགོ་ད་སྙིང་རྗེ་དང་འདི་འདྲའི་སྐོར་ལ་ཡང་འདི་འདྲ་འདྲ་བོ་ཁྲིད་ཁོ་རང་ཚོ་སྒོམ་སྐོར་ལ་ཁྲིད་འདི་འདྲ་བྱེད་ཀྱི་ཡོད་རེད། ཨ་ནི་ད་འདི་མ་ཡིན་པ་ཡང། ད་དཔེར་ན་སྒྲོལ་མའི་དཀྱིལ་འཁོར་དང་ད་སྤྱན་རས་གཟིགས་ཀྱི་དཀྱིལ་འཁོར་ད་འདི་ཚོ་ང་ཚོ་ད་བོད་པའི་སྤྱི་ཚོགས་ནང་ལོགས་ལ་ང་ཚོ་ཡིན་ན་ག་དུས་ཡིན་ན་ད་ཅིག་སྒྲོལ་མ་འདོན་ཡ་དང་ཨ་ནི་མ་ཎི་བསག་ཡ་དང་ཏཱ་རེ་བསག་ཡ་དང་འདི་འདྲ་ཡོང་གི་ཡོད་རེད། ཨ་ནི་དེ་ལ་ཡང་ཅིག་སྒྲོལ་མའི་དཀྱིལ་འཁོར་དང་འབྲེལ་བའི་ཡང་ཅིག་འདི་གྱིས་ད། ཅིག། རྗེས་གནང་དང་དབང་འདྲ་བོ་ཐོབ་དགོས་འདི་འདྲའི་ཡོད་རེད་ད་ཡིན་ན་ཡང་ད་འདི་ཡི་ཅིག་དཀྱིལ་འཁོར་ཅིག་མཇལ་བྱས་ཨ་ནི། ཅིག་སྔགས་བགྲངས་པ་ཡིན་ན་རེད་ཅིག་ཉམས་ལེན་འདྲ་བོ་ཅིག་བྱས་པ་ན་ཡང་ཁྱད་པར་ཆེན་པོ་ཞིག་འགྲོ་གི་ཡོད་རེད་པ། ཨ་ནི་ལྷག་པར་དུ་སྒྲོལ་མ་ལྷག་པར་དུ་ནི་སྒྲོལ་མའི་དཀྱིལ་འཁོར་འདྲ་བོ་ཅིག་ཡིན་ན། སྒྲོལ་མ་ནི། ཨ་ནི་སྒྲོལ་མ་ཁོ་རང་ནི་ང་ཚོའི་འདྲ་བོ་འཕྲིན་ལས་འཕྲིན་ལས་ཀྱི་ལྷ་ཅིག་ཆགས་ཡོད་ཡོང་རེད་ང་ཚོ་འདྲ། འོ་འདི་འདྲའི་འདྲ་བོ་ཅིག་བྱས་ནས་ནི་དཀྱིལ་འཁོར་ཅིག་ཅིག་མཇལ་བྱས་ཨ་ནི་སྔགས་འདྲ་བོ་བསག་ཡ་དང་ཉམས་ལེན་འདྲ་བོ་བྱས་ན་ནི་འདི་ཡང་ཕན་ཐོགས་ཆེན་པོ་ཞིག་ཡོད་རེད། ཨ་རེད་བ། ཨེ་ནི། ད་སྐུ་ཞབས། ག་ཟེར་དགོས་རེད། ད་ལྟ་ང་ཚོ། བྱང་ཨ་མི་རི་ཀ་དང་ད་ག་པར་བལྟས་པ་ཡིན་ནི། གྲྭ་ཚང་འདྲ་མི་འདྲའི་ཨེ་ནི། དགེ་འདུན་པ་ཕེབས་བྱས་ནི་ད་དཀྱིལ་འཁོར་བཞེངས་བྱས། དེ་འདྲས་ཀྱི་ཅིག་གི་སྐལ་བ་བཟང་པོ་ཅིག་ཡོག་རེད། ཡིན་ནི་ད་ད་ལྟ་ང་ཚོའི་གསན་ཞུ་མཁན་ལྷག་པར་དུ་གཞོན་སྐྱེས་ནང་ལ་ཡིན་པ་ཡིན་ན། ད་དཀྱིལ་འཁོར་རྣམ་པ་ཚོ་བཞེངས་ཡག་ལ། ཅིག་གི་དུས་ཚོད་འགོར་གྱི་ཡོད་རེད་དེ་རྒྱུ་ཆ་མང་པོ་ཞིག་སྒྲུབ་དགོས་ཀྱི་ཡོད་རེད་ཨེ་རྒྱུ་ཆ་དེ་ཚོའི་ཅིག་ཚོན་མདོག་འདྲ་མི་འདྲ་ཡོད་རེད་དེ་ཚོ་ལ་ཡིན་ནའི་མཚོན་དོན་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས་དེ་རིང་ང་ཚོའི་གི་ཕལ་སྐད་གླེང་མོལ་གྱི་ལས་རིམ་ནང་ལ་ཡག་རྟགས་ཅིག་གི་ལྷག་དང་ག་རིགས་ནས་དཀྱིལ་འཁོར་བཞེངས་ཡག་གི་དཀྱིལ་འཁོར་བཞེངས་ཡག་དེ་ཚོའི་རྒྱུ་ཆ་དེ་ཚོ་ག་འདྲས་རྣམ་པ་ཚོས་སྒྲུབ་སྒྲུབ་གནང་གི་ཡོད་པས་ད་ག་ནང་བཞིན་ཅིག་ཚོན་མདོག་ཡིན་ནའི་འདྲ་མིན་སྣ་ཚོགས་ཅིག་ཡོད་རེད་བྱས་ཙང་དེ་ཚོའི་ནང་ལ་དེ་ཚོའི་མཚོན་དོན་དང་དང་ཨ་ནི་རྣམ་པ་ཚོས་དཔེ་དེ་རྗེ་བཙུན་སྒྲོལ་མའི་དཀྱིལ་འཁོར་བཞེངས་པ་ཡིན་ན་སྤྱན་རས་གཟིགས་དཀྱིལ་འཁོར་བཞེངས་པ་ཡིན་ན་རེད། དེ་ཚོ་ཡང་ད་དགེ་འདུན་པ་བཞི་རྩུབ་པས་འདི་མ་རྩུབ་ཏུ་བཞུགས་བྱས་ནས་ཉི་མ་འགའ་ཤས་ཅིག་གནང་གི་འདུག་བ་ཆ་ཚང་ཉི་མ་ག་ཚོད་འགོར་གི་ཡོད་རེད་ཨེ། ད་མང་ཚོགས་དེ་ཚོ་ལ་ཡང་ཅིག་དོ་སྣང་འདུག་ད་ཡིན་ནས་གསུངས་སོང་བྱས་ཙང། དང་པོ་འདིའི་གི་བརྒྱུད་རིམ་དེ་ཅིག་གསུངས་ན་ད།
ལགས་སོ་ལགས་སོ། ད་ང་ཚོ་དཀྱིལ་འཁོར་འདི་ད་རྡུལ་ཚོན་དེ་ང་ཚོ་ད། མང་ཅིག་གནང་འདུག་བྱ་བ་ནི་འཁྱོང་གི་རེད།

ད་རྒྱ་གར་ནས་འཁྱོང་གི་ཡོད་རེད་ཨཱ་ནི་རྡུལ་ཚོན་ཁ་ཤས་ཁ་ཤས་ང་ཚོ་འདི་ད་ཨ་རི་ལ་ཡོད་ན་ཀོ་ཚོང་ཁང་ཆེན་པོ་འདི་འདྲ་ནས་རག་གི་འདུག་ད་འདི་གཅིག་བྱས་ཨཱ་ནི་ད་དཔེར་ན་ང་ཚོ་ད་སྒྲོལ་མའི་དཀྱིལ་འཁོར་འདྲ་བོ་གཅིག་བཞེངས་དུས་སྐབས་ལ་ཨཱ་ནི་ད་ཞོགས་ཀས་ནས་གཅིག་དགོང་དག་བར་དུ་ད་ང་ཚོ་གྲྭ་པ་བཞི་མཚམས་མཚམས་གྲྭ་པ་ལྔ་དེ་འདྲ་འགྲོ་འདུག་ད་བཞུགས་བྱས་ནས་ད་ཡར་བཞེངས་ཀྱི་ཡོད་རེད་འདི་ལ་ཡང་ད་ང་ཚོ་རྟག་པར་ཞེ་ཞོགས་ཀས་མ་བཞེངས་སྔོན་ལ་ནི་སྒྲོལ་མའི་དཀྱིལ་འཁོར་ཡིན་ན་དང་པོ་སྒྲོལ་མའི་གི་ཨཱ་ནི་སྔགས་བགྲང་ཨཱ་འདི་བྱིན་རླབས་འདྲ་བོ་ཆེ། དཔེར་ན་སྤྱན་རས་གཟིགས་ཀྱི་དཀྱིལ་འཁོར་བཞེངས་རྒྱུ་ཡོད་ན། མ་ཎི་བགྲང་ཡ་འདྲ་བོ་དང། ད་ག་ནང་བཞིན་ཡང་སྨན་བླའི་གི་དཀྱིལ་འཁོར་བྱས་ན་ཡང་སྨན་བླའི་གི་གཟུངས་སྔགས་བགྲང་ཡ་འདྲ་བོ་དང་དེ་འདྲས་བྱེད་ཀྱི་ཡོད་རེད་མ་གཏོགས་དཀྱིལ་འཁོར་མ་བཟོས་སྔོན་ལ་ད་འདི་བྱིན་རླབས་འདྲ་བོ་ཅིག་ཅིག་བྱིན་གྱིས་རླབས་བྱས་དེ་འདྲས་བྱེད་ཀྱི་ཡོད་རེད། ཨཱ་ནི་ད་དཀྱིལ་འཁོར་དུས་ཚོད་འགོར་ཡ་ད།

འདི་འདྲའི་རྣམས། ཡང་མེད་ཅེས་འདི་འདྲའི་འདྲ་བ་མེད་ཅེས་ཡང་དཀྱིལ་འཁོར་གཅིག་པུ་ཞོགས་ཀས་ནས་དགོང་དག་བར་དུ་ཨ་ནི་བྱས་ཀྱི་བརྒྱུད་རིམ་འདྲ་བོ་འདི་འདྲ་ཡོད་ན། ད་ཞི་བདེ་དཀྱིལ་འཁོར་འདྲ་བོ་ཡིན་ན་ནི་ཉི་མ་ད་གསུམ་ནས་བཞི། ད་མགྱོགས་པོ་ཞེ་དྲག་བྱས་ན་ཉི་མ་གསུམ་དང་ཕྱེད་ཀ་བཞི་ཨ་ནི་འགོར་ཡོང་གི་ཡོད་རེད་ཨ་ནི་ད་ད་ད་ད་ང་ཚོ་ད་སྒྲོལ་མའི་དཀྱིལ་འཁོར་ཡིན་ན་རེད་སྤྱན་རས་གཟིགས་དཀྱིལ་འཁོར་ཡིན་ན་རེད་སྨན་བླའི་དཀྱིལ་འཁོར་ད་དེ་ཚོ་ཉི་མ་ད་དྲུག་ལྔ་དྲུག་འདི་འདྲའི་འགོར་ཡོང་གི་ཡོད་རེད།

གནད་འགག་གཙོ་བོ་ག་རེ་ཆགས་ཀྱི་ཡོད་དམ་དེ་བཞིན་དད་ལྡན་པ་ཞིག་གི་ངོས་ནས་ད་དཀྱིལ་འཁོར་མཇལ་དུས་ཙམ་པ་བསམ་བློ་ག་རེ་བཏང་དགོས་ཀྱི་ཡོད་ནམ།
ལགས་སོ་འོ་ད་དཀྱིལ་འཁོར་བཞེངས་ཡག་གི་ཕན་ཡོན་ད་གཅིག་ད་བཤད་ན་ད་དཔེ་མང་པོ་རེད་ད་ད་དེ་ང་ཡང་ཞེ་པོ་གཅིག་གཏིང་ཟབ་པོ་ད་ཞེས་གཅིག་གལ་ཤེས་ཀྱི་མེད་ཡིན་ན་ད་དེ་ང་ཚོ་དཀྱིལ་འཁོར་དེ་ང་ཚོ་ཅི་ད་ང་རང་ཚོ་གི་ད་ནང་ཆོས་ནང་ལ་ད་ང་ཚོ་མདོ་དང་སྔགས་ལ་ཅིག་གཉིས་ཡོད་རེད་བ། མདོའི་གི་ཆོས་འདི་ཉམས་ལེན་བྱེད་ཡ་དང་སྔགས་ཀྱི་ཆོས་འདི་ཉམས་ལེན་བྱེད་ཡ་ཅིག་ཆགས་ཀྱི་ཡོད་རེད་ད་བྱས་དུས་དཀྱིལ་འཁོར་གྱི་རིགས་དེ་ཚོ་ང་ཚོ་སྔགས་ཆོས་ལ་ད་སླེབས་ཀྱི་ཡོད་རེད་ད་ང་ཚོ་ཉམས་ལེན་བྱེད་སྟངས་དེ་ཚོ་རེད་བ། ད་ཡིན་ན་ཡང་ད་དཀྱིལ་འཁོར་ཅིག་བཞེངས་དུས་སྒང་ལ་ནི་ད་ཀུན་སློང་ཡག་པོ་འདྲ་བོ་ཅིག་གིས་ནི་ད་དཔེར་ན་སྒྲོལ་མའི་དཀྱིལ་འཁོར་འདྲ་བོ་ཡིན་ན་ད་སྒྲོལ་མའི་གི་ནི་ཏཱ་རེ་འདྲ་བོ་བགྲངས་བྱས་ཏཱ་རེ་འདྲ་བོ་གསག་གིན་གསག་གིན་ད་ཡང་ཅིག་སྒྲོལ་མའི་དཀྱིལ་འཁོར་དེ་བཞེངས་པ་ན་ཡང་སྒྲོལ་མའི་ད་འདི་གི་ཡང་དངོས་གྲུབ་སོ་སོ་ལ་འཇུག་ཡག་འདྲ་བོ་དང་དེ་འདྲས་ཡོད་རེད། ཨ་ནི་ད་འདི་མ་ཡིན་པ་ཨ་ནི་གཅིག་དཀྱིལ་འཁོར་འདྲ་བོ་གཅིག་ཡར་གཅིག་བལྟ་དུས་སྒང་ནི་ད་དཔེར་སོ་སོ་ལ་ཡང་གཅིག་ནམ་རྒྱུན་ན་ཨོ་ད་སྒྲོལ་མའི་འདི་འདྲས་ཅིག་རེད་འདུག་ཨ་ནི་སྒྲོལ་མའི་གི་ད་གཞལ་ཡས་ཁང་བཞུགས་ས་ལབ་དགོས་རེད་བ་ད་སྟབས་བདེ་ཞུས་ན་འདི་འདྲས་ཅིག་རེད་འདུག་ཡང་རྗེས་མ་ཡང་འདི་འདྲས་ལ་ཡང་སོ་སོ་གི་ད་དཔེར་ན་སྐྱེ་ཡག་གི་སྨོན་ལམ་འདྲ་བོ་རྒྱག་ཡག་འདྲ་བོ་དང།

ད་རེས་འདི་ང་ཚོས་ད་སྒྲོལ་མའི་དཀྱིལ་འཁོར་ཨ་ནི་འདི་རྗེས་ལ་ད་སྒྲོལ་ཆོག་དང་ཡང་ཨ་ནི་ད་སྒྲོལ་ཆོག་འདི་ཡང་ཁོ་སྒྲོལ་མ་དང་འབྲེལ་བ་ཡོད་དུས་དཀར་ནས་ཡང་སྒྲོལ་ཆོག་ཅིག་བསགས་ད་དེ་ལ་ང་ཚོ་བོད་པ་གི་འདི་བོད་མི་མང་པོ་ཡོད་རེད་པ། ཨ་ནི་འདི་ལ་ནི་ང་ཚོ་སྒྲོལ་ཆོག་ཅིག་འདོན་བྱས་ཨ་ནི་འདི་དེ་ལ་ད་མཎྜལ་མཎྜལ་ད་ང་ཚོ་དེ་ལ་མཎྜལ་བཞི་པ་ལབ་པ་རེད་སྒྲོལ་ཆོག་འདི་སྒྲོལ་ཆོག་འདི་ཨ་ནི་འདི་དེ་ལ་རླུང་རྟ་བཏང་ནི་ཡང་སྒོ་འགྲོ་བ་འདི་འདྲ་བྱེད་འདི་འདྲ་བྱེད་རེད། ལོ་ལེགས་རྒན་ད་འདི་དང་འདི་དང་འབྲེལ་བ་བཀའ་འདྲི་ཞུ་བས་ན་དཔེར་ན་སྒྲོལ་མ་བཞི་ཆོག་གསུང་དུས་སྒྲོལ་མ་རྒྱས་བསྡུས་ཡོད་རེད་པ་སྒྲོལ་མ་ཅིག་བསྡུས་པ་བྱས་བས་ན་ག་ཚོད་ཆུ་ཚོད་ག་ཚོད་འགོར་གྱི་རེད་རྒྱས་པ་བྱས་ན་ཆུ་ཚོད་ག་ཚོད་འགོར་གྱི་རེད་སྒྲོལ་ཆོག་བཏང་བས་ན། ད་སྒྲོལ་ཆོག་སྒྲོལ་ཆོག་རྒྱས་པ་འདི་བཏང་ན། ད་ང་ཚོ་མཆོད་པ་དང་འདི་ཚང་མ་བཟོས་ཚར་ན་སྒྲོལ་ཆོག་ཁོ་རང་ལ་ཆུ་ཚོད་གཉིས་ཙམ་འགོར་གྱི་ཡོད་རེད། ཨ་ནི་ད་སྒྲོལ་ཆོག་བསྡུས་པ་འདི་ད་ཞེ་དྲག་ཡོད་མ་རེད་ད་ཕལ་ཆེར་སྐར་མ་བཅོ་ལྔ་སོང་ན་ཚར་གི་མེད་འགྲོ། ད་ཡིན་ན་ཡང་ད་འདི་སྒྲོལ་ཆོག་བསྡུས་པ་འདི་ང་ཚོ་མང་ཆེ་བ་ད་ང་ཚོ་སྒྲོལ་ཆོག་སྔགས་འདི་གྲངས་ཀ་བསག་ཡ་འདྲ་པོ་ཡོད་རེད་དཔེར་ན་སྒྲོལ་ཆོག་ཚར་བརྒྱ་གཏོང་དགོས་རེད་འདྲ་པོ་ལབ་ཡང་ད

ཨ་ནི་དགེ་ལུགས་དགོན་པ། ད་དགོན་པ་ཕལ་ཆེར Clement Town ནང་ལ་དགོན་པ་རྙིང་པ་ཅིག་ཆགས་ཀྱི་ཡོད་རེད་ཨ་ནི་ད་དེ་དགོན་པ་འདི་བཟོ་ཡ་ད་ཆིག་སྟོང་དགུ། ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བདུན་རེ་བརྒྱད་དེ་འདྲའི་བར་རུ་བཟོས་པ་འདྲ་པོ་ཅིག་རེད་ད་ང་ཚོ། ང་ཚོ་ད་རྒན་རྒན་ལགས་དེ་ཚོ་ལབ་བ་ར་ང་ཚོ་རྒན་རྒན་པ་དེ་ཚོ་ཕ་ཡུལ་ནས་ཕེབས་བྱས་ཨ་ནི་རྒྱ་གར་ལ་དེ་འདྲ་བྱས་ནས་དགོན་པ་འདི་ཡར་བཞེངས་རེད་ཨ་ནི་རྟ། ད་ལྟ་ང་ཚོ་སྡེ་བའི་རིགས་འདི་ལ་ནི་ང་ཚོ་ད་དགེ་འདུན་པ་ཡིན་ན་དགོན་པ་ལ་ད་བརྒྱ་ཡོད་འདི་ལ་རེད་ད་ནི་ང་རང་ཚོ་ངོ་མ་བརྒྱ་དང་གྲྭ་པ་ཉི་ཤུ་ཟིན་དུ་ཡོད་རེད་ནི་ད་འདི་ན་ནི་ནི་དགེ་འདུན་པ་ཁ་ཤས་ནི་ད་ལྷོ་ཕྱོགས་ལ་ཕེབས་བྱས་ནི་ད་ཕྱག་དཔེ་གཟིགས་ཀ་ཅིག་ནི་ལྷོ་ཕྱོགས་ལ་ཕེབས་ཡོད་རེད་ད་ནི་ད་ལྟ་ཡིན་ན་ང་ཚོ་ད་དགེ་འདུན་པ་བརྒྱ་ནི་ཡོད་འདི་ལ་རེད་ནི་ང་ཚོ་ད་མཁན་པོ་ཨ་ལགས་ཡོངས་འཛིན་རིན་པོ་ཆེ་ཡོད་རེད་ད་ནི་རྒྱུད་སྨད་མཁན་ཟུར་དང་ནི་དེ་ནས་ནི་དཔེ་ཆ་ཚང་མ། ད་གཟིགས་ས་རེད། ད་ནི་ད་ད་ནི་ང་ཚོ་ཕ་གིའི་དགོན་པ་ཡིན་ན་ནི། ད་དཔེ་ཆ། ད་དཔེ་ཆ་དཔེ་ཆ་ཁྲིད་ཀྱི་ཡོད་རེད་ད་ཞབས་བརྟན་དང་ནི་ད་གང་ལ་གང་འཚམ་ཅིག་ཚང་མ་ཅིག་ཚང་དེ་ད་བླ་བྲང་བཀྲ་ཤིས་འཁྱིལ། ཕ་ཡུལ་གྱི་བླ་བྲང་བཀྲ་ཤིས་འཁྱིལ་ནང་བཞིན་ད་ཡོད་ཡང་ཡོད་མ་རེད་ད་ཕ་གི་ད་གྲྭ་ཚང་དྲུག་དང་གྲྭ་པ་མང་པོ་འདིར་ཡོད་རེད་བ། ད་ང་ཚོ་འདི་ལ་ཡང་ད་གང་ལ་གང་འཚམ་དང་ནི་འདི་འདྲ་ཞིག་གི་ད་ཅིག་ད་ཉམས་ལེན་ལབ་ན་རེད་སློབ་སྦྱོང་ལབ་ན་རེད་ད་འདི་འདྲ་ཅིག་བྱེད་ཀྱི་ཡོད་རེད། ལོ་ལེགས་སོ་ཐུགས་རྗེ་གནང། ད་དེ་རིང་དུས་ཚོད་ཆ་ནས་དེ་ག་མཇུག་སྡོམ་ཞུ་གི་ཡིན། ཨེ་ནི་བྱེས་ཀྱི་བླ་བྲང་བཀྲ་ཤིས་འཁྱིལ་དགོན་པའི་རྒན་བློ་བཟང་འཇམ་དབྱངས་ལགས་ཀྱིས་དེ་རིང་ང་ཚོ་ཕལ་སྐད་གླེང་མོལ་ནང་ལ་ཡར་ཕེབས་བྱས་བཀའ་མོལ་གནང་བ་ཡང་ཐུགས་རྗེ་གནང་ཞུ་གི་ཡོད། ཐུགས་རྗེ་གནང་ཐུགས་རྗེ་གནང། ཨ་ནི་གསན་མཁན་རྣམ་པ་ཚོ་ང་ཚོའི་ལས་རིམ་རྗེས་མ་དེ་གསན་རྒྱུ་མ་བསྙེལ་བ་གནང་རོགས་གནང་ཞུ་དན་བྱ་དགོས།